དང་པོ་ཡོད་དེ་ལྕགས་གསུམ་པོ་འདུག་པ་དེའི་རྗེས་ནས་འོ་ཐབ་པས་ན་ང་རང་ཚོ་ཕ་ཡུལ་དང་དེ་ཚོའི་མཆོད་རྟེན་དེ་འདྲ་འདུག་པ་དེ་ཚོའི་རིགས་དེ་ལ་འབད་དེ་ང་ཚོ་དེ་ག་རེ་ཟེར་རེད་ད། ཉེས་དམིགས་རེ་ཞིབ་གསལ་ཡོང་དགོས་དོན་དག་ལ་ད་དེ་རེད་སངས་རྒྱས་ཀྱི་སྐུ་གཟུགས་ད་དེ་འདྲ་ཡག་ཉེས་ག་རེ་ཡག་ཉེས་བྱས་མ་བྱུང་ད་དེ་འདྲའི་སྐུ་གཟུགས།

དཀོན་མཆོག་ངོ་མ་དང་གཅིག་པ་ལ་གུས་ཞབས་བྱེད་དགོས་རེད་སངས་རྒྱས་དཀོན་མཆོག་ངོ་མ་དང་གུས་ཞབས་བྱེད་ད་ང་རང་ཚོ་པས་གཅིག་བྱེད་བྱེད་བར་ཡ། མ་གུས་པ་སྤང་ཡས་བྱེད་བར་བ་ངོ་ཐོག་བྱེད་བྱེད་དགོས་རེད་གསུངས་བཞག་རེད་ལྟོས་དང། དེ་རེད། ཆོས་དཀོན་མཆོག་ལ་སྐྱབས་སུ་སོང་བའི་སྒྲུབ་པའི་བསླབ་བྱ་དེ་ལ་དེ་རེད་རྒྱུ་ང་ཚོས་པས་ད་གར་སོང་རེད། བོད་སྔ་མ་ཡིན་ན་ད་པས་ཡི་གེ་སྣ་གཅིག་ཚུན་ཆད་ལ་སོང་བ་རེད། ཡིག་སྣ་གཅིག་ཚུན་ཆད་ལ་འབད་དེ་དག་ང་ཚོ་འགོམ་ཡུག་མ་ཤོར་བྱས། ས་གཙང་སར་བཞག་པས་ཆོས་དཀོན་མཆོག་ངོ་མ་དང་གཅིག་པ་བྱས་ནས་གུས་ཞབས་བྱེད་དགོས་རེད་སོང་བར་བ། ཡིག་སྣ་ཟེར་ད་དེ་ལ་སྔོ་རྐྱང་རིན་པོ་ཆེས་འདི་ཅི་གསུངས་གནང་སོང་ད་ཤར་ཡི་གེ་ཟེར་དེང་སང་ཨིན་ཇིའི་ཡི་གེ་དང་ཧིན་དྷིའི་དང་འདྲ་མི་འདྲ་ཞིག་ཡོད་ཙང་ད་ང་ཚོ་གཙོ་བོར་དེ་དེ་བོད་ཡིག་བྱས་བོད་ཡིག་ནང་ནས་ད་ང་ཚོས་དཔེ་ཆ་ཡི་རིགས་ཅི་ང་རང་ཚོ་བརྗོད་བྱ་གོ།

འོ་འདི་ཚོ་ལ་ཡང་ད་བས་སྔར་ཁྱད་གསོད་མ་བྱས་པ་བྱས། རེད་པ་ཁྱད་གསོད་མ་བྱས་པ་བྱས་ད་དགེ་འདུན་དང་དཀོན་མཆོག་ད་བས་གཅིག་པ་ཡིན་པས་ད་གུས་ཞབས་བྱེད་དགོས་རེད། འོ་དེ་འདྲ་གསུང་བ་ད་ཁོ་གུས་ཞབས་དེ་གཙོ་བོ་གཙོ་བོ་ད་སེམས་ཀྱི་ནང་ནས་གུས་དེ་བྱེད་རྒྱུ་རེད་མ་ད་ད་ཤེས་མ་ཐོག་ཡང། ཅིག་ཡོད་རེད་པ་ང་ཚོས་ད་ག་ཚོད་ད་བས་ན་གར་སོང་རེད། དུག་ལོག་དམར་པོ་གོན་དེ་གཉིས་ང་ཚོ་ད་ས་མཚམས་ག་གི་ཁྲ་བས་སོང་རེད་དེ་ཚོ་ལ་ཡང་གཅིག་བྱས་རེད་སྐབས་སྐབས་ལ་ཡང་དེ་འདྲའི་གུས་ཞབས་བྱས་བྱས་ན་སོ་སོར་མ་བལྟས་ར་ཅིག་ད་ཅིག་ཡོང་གི་རེད་བ། ཡིན་ནའི་དེ་ཚོ་ལ་ད་གང་བྱས་སེམས་ཀྱི་ནང་ནས་མ་གུས་པ་མ་བྱས་པ་བྱས། དེ་ཕྱིར་བར་རྩོ་ཅི་འདྲ་དག་རེད་བ་ད་གང་བྱས་རང་ཕན་ཆད་ལ། དོན་དག་ལ་ད་གང་སོ་སོས་སོ་སོ་ལ་ཁུག་རེད། མ་དོ་ཟེར་ནི་ཤེས། སོ་སོ་མ་མི་དེ་ཕན་ཕན་ཆད་ལ་གང་བྱས། ག་རེ་ག་རེ་ཡིན་ད་ཡག་ག་ག་རེ་མིག་སྔོན་ནས་གང་ཟག་གི་བསམ་བློ་ད་ག་རེ་བསམ་བློ་རྟོགས་པ་ད་མ་སོང་ན་ག་པར་སླེབས་མི་སླེབས་ཤེས་ཧ་གོ་ཡང་མ་རེད་བ། བྱས་ཙང་ཡིན་ན་དེ་ཡིན་དུས་ད་དུས་རྒྱུན་རང་ནས་སོ་སོ་བ་ག་སོ་མི་ལ་ཅིག་རེ་བ་ཞིག་མཐོང་ཆུང་བྱེད་ཡས་ལ་སོ་བ་ད་དེ་སེམས་ཀྱི་ནང་ནས། གང་ཐུབ་ཐུབ་ཅིག་བ་གས། ཅིག། མཐོང་ཆུང་ཅིའི་རིགས་དེ་ལ། ག་ཚོད་ཐུབ་ཐུབ་ཅིག་ང་ཚོས་སོང་བྱ་དང་མ་སོང་བྱས་ན། དེ་ནི་གོ་གང་ཚོད་ཉིད་ནི་གོམས་ནས་ཡང་དེ་ག་སོ་སོར་ཉམ་ཆུང་བྱས་ཞེས་ལས་ཀྱི་འདུག་ཨ། དེ་ཚོ་སོ་སོར་ཉམ་ཆུང་བྱས་གུས་ཞབས་བྱས་ན། དོན་དུ་དེས་སོང་བྱ་རེད་རྣམ་སྨིན། འདུག་ག་རེད་མེད་ན། ལམ་རིམ་དེ་ཚོའི་ནང་ལ་རྣམ་སྨིན་ཡོན་ཏན་བརྒྱད་ལྡན་སྲིད་ཞིའི་དག་ཡིན་འགྱུར་རོ་ཞེས་ནས་ང་རང་ཚོ་སྐྱེ་བ་གཞུག་མ་ལ། མིའི་ལུས་ལེན། མིའི་ལུས། ལེན་པ་མ་ཟད་མིའི་ལུས་ནང་ནས་ཀྱང་ནི་བས་ཡང་རྣམ་སྨིན་ཡོན་ཏན་བརྒྱད་ལྡན་གྱི་ལུས་སེམས་གཉིས་གསལ་གྱི་ལེན་རྒྱུ་ད་ག་རེ་ཟེར་དེ་འདྲ་ལེན་ཐུབ་ན། ཁོ་ལ་ཁྱད་ཆོས་དུ་མ་ཙམ་བརྒྱད་ཚང་ནས་དེ་འདྲ་བྱུང་ན་ཨ་ནི་ཅུང་མ། སློབ་སྦྱོང་བྱེད་ད་ག་རེ་ཟེར་སྒྲུབ་པ་ཉམས་ལེན་བྱེད་མཁན་ནི་གཞན་དང་མི་འདྲ། ས་ཆོད་ཆེན་པོ་ཞེ་པོ་ཅིག་ཡོང་ག་རེ་ཟེར་རྣམ་སྨིན་ཡོན་ཏན་བརྒྱད་ལྡན་ཟེར་དེ་རྒྱུ་ཞིག་སྒྲུབ་དགོས་བར་དུ་རྒྱུ་སྒྲུབ་ཡོན་ཏན་ལ་འབད་དེ་གཞན་ལ་གུས་ཞབས་བྱེད་པ་གསུངས་བཞག་འདུག། འཚོ་བ་དེ་བྱེད་དུས་སུ་གང་ཅི་གཞན་དག་ལ་ད་གང་ཅི་མཐོང་ཆུང་རེ་མ་བྱས་བར་བྱས་ན། སུ་གོམས་འགྲོ་གར་གང་འཚམས་ཡོད་གོམས་འགྲོ་རེད་གོམས་ན། གང་བྱེད་སོ་སོ་ཉམས་ཆུང་བྱེད། ཉམས་ཆུང་བྱེད་ནས་ད་གང་བྱེད་སོ་སོ་དམའ་པོའི་ཅི་ཡང་མ་རེད། རེད་བ་ཅི་ད་ང་ཚོ་མི་ལ་ཕར་ཚུར་གཅིག་གི་མཐོང་ཆུང་བྱེད་དེ་ཙང་རེད་ཡག་པོ་ཡོད་ས་མ་རེད། འོ་འདུག་སེ་རེད་དགེ་འདུན་མི་འབྱུང་ལ་སྐྱབས་སུ་སོང་བས་དེ་དེ་བྱས་ཡག་རེད། རེད་ད་སེམས་ཀྱི་ནང་དེ་བྱས་རེད་བ། སོ་བྱེད་ཤོག། འོ་དེ་འདྲས་རེད་ཤག། དེ་ནས་ད་ཕལ་ཆེར་འདི། གཅིག་འདི། དོན། འོ་རེད་ད་དེ་མཆོད་པ་ཕུལ་སའི་ཚོ་ཁ་སང་ཡོད་ང་ཡོད། འདི་ཡར་ད་བཅུག་རྒྱུ་གི་རེད་བ་ཅུང་མང་གཅིག་ཨ་ལེ། ཕན་ཐོགས་རེད་འདུག་ན་འདི་ཡག་གཅིག་བཅུག་རེད་བ། འོ་འདུག་སེ་རེད་ད་ག་རེ་འདུག་ཨ་ལེ། གང་བྱས་ད་སྐྱབས་འགྲོ་སྐྱབས་འགྲོ་བྱེད་དུས་སུ་གཙོ་བོ་བྱས་ད་ན་ང་ཚོ་བདུད་རྩི་འབེབས་སྦྱང་བྱེད་དེ་ད་ཁོག་སྡིག་པ་ཅིག་དག་ཡས་དོན་དག་ལ་སྐུ་མི་གསལ་བྱེད་ཁོ་ཅིག་ཁྱེར་ཡོང་བ་རེད་བ། དེ་མ་གཏོགས་ས་ཡོན་ཤན་སྐྱབས་འགྲོ་ངོ་མ་ཁོ་བྱས་ན་ད་ག་རེ་སྐྱབས་འགྲོ་ངོ།